རྟགས་ཚིག་ལབ་ན་ཚིག་ཚིག་དུས་གོ་སྒྲ་ལ་གོ་དགོས་རེད། རྟགས་ཚིག་ལ་གོ་བའི་ཚེ་རྟགས་ཀྱི་ཚུལ་གསུམ་བརྗོད་བྱེད་ཀྱི་ཚིག་གམ་སྒྲ་ཡིན་པ་ཡིན་ཙང་རྟགས་ཚིག་ཚེ་རྣམ་དག་ལའང་སྒྲུབ་ངག་རྣམ་དག་ཡིན་པ་དང་དེ་ནས་ངག་རྣམ་དག་ཟེར་ན་རང་གི་བརྗོད་དོན་རང་སྨྲ་བ་པོའི་གང་ཟག་གིས་ཨ་ནི་ཚད་མས་གྲུབ་པའི་ངག་གཅིག་ལ་ངག་རྣམ་དག་ཟེར་དགོས་རེད་བ། འདི་ཤོག་གྲངས་ཉིས་བརྒྱ་ལྔ་བཅུ་ང་གཅིག་དགོངས་དག་ཉིས་བརྒྱ་བཅུ་གཅིག།

སྒྲ་ནི་བྱས་སོ་ལབ་ན་ཕྱོགས་ཆོས་བརྗོད་པའི་ཡན་ལག་དེ་རེད། རེད་བ། དེ་ཡིན་དུས་ཁྱད་ཆོས་ག་ས་ཡ་ཡན་ལག་གཉིས་ལྡན་གྱི་ངག་རྣམ་དག་ཟེར་ལ་དེ་ངག་རྣམ་དག་ཟེར་ཡ་དེ། དེ་ཡི་སྒྲུབ་ངག་དེ་ག་རེ་བསྟན་དགོས་རེད་ཟེར་ན་ཚུལ་གསུམ་བསྟན་དགོས་རེད་བ། ཕྱོགས་ཆོས་རྗེས་ཁྱབ་ལྡོག་ཁྱབ་གསུམ་བསྟན་དགོས་རེད། ལྡོག་ཁྱབ་བསྟན་པའི་བརྗོད་བྱ་དེ་ཉིད་སྐད་ཆ་མ་སྨྲ་མཁན་གྱི་གང་ཟག་གཅིག་འདུག་པ། རང་སྨྲ་བ་པོའི་གང་ཟག་གིས་ཚད་མས་གྲུབ་དགོས་ཀྱི་རེད་ལ། རང་གི་བརྗོད་དོན། རང་སྨྲ་བ་པོའི་གང་ཟག་གིས་ཚད་མས་གྲུབ་པ་གཅིག་ལ་ངག་རྣམ་དག་ཟེར་དགོས། ཨོ་ད་སྒྲུབ་ངག་ཡང་དག་ཡིན་ན་ངག་རྣམ་དག་ཡིན་པས་ཁྱབ་དང། ད་སྒྲུབ་ངག་ཡང་དག་ཡིན་ན་ངག་རྣམ་དག་ཡིན་པས་ཁྱབ་ཀྱི་ཡོད་པ་ཡིན་ཙང་སྒྲུབ་ངག་གིས་གང་བསྟན་པའི་ཚུལ་གསུམ་གཅིག་འདུག་པ། སྒྲུབ་ངག་ཡང་དག་ཡིན་ན་སྒྲུབ་ངག་རང་ཉིད་ཀྱིས་བསྟན་པའི་ཚུལ་གསུམ་དེ་གང་ཟག་དེས་ཚད་མས་གྲུབ་པ་དགོས་རེད། ཨོ་འདི་ཡིས་མ་ས་བྱེད་རེད་རོ། དེ་ནས། གང་བྱས་ན་མི་རྟག་པས་ཁྱབ་དཔེར་ན་བུམ་པ་བཞིན་སྒྲ་ནི་བྱས་སོ་ཟེར་དེ་སྒྲུབ་ངག་ཡང་དག་ཡིན་པར་བྱེད། ད་དེ། ཁྱད་ཆོས་བཞི་དང་ལྡན་པའི་རྟགས་ཚིག་རྣམ་དག་ལབ་ཡག་དེ། ཁྱད་ཆོས་བཞི་དེ་ག་རེ་འདུག་ཟེར་ན།

ངོ་བོའི་ཁྱད་པར་སྒྲུབ་ངག་ཡང་དག་དེ་ལ་ཨ་ནི་སྒྲ་ཡི་སྐྱོན་དང་བྲལ་ལབ་དུས་ན་སྒྲ་ཟློས་པ་དང་ནོར་བ་ལ་སོགས་པ་དང་བྲལ་བ་ཨ་ནི་སྒྲ་ཟློས་པ་ནོར་བ་གཅིག་གཉིས་རེད་འདུག་པ་ད་འདི་ཡི་སྒང་ལ་སྐྱོན་ཆ་གཅིག་གར་དམ་བཅའ་བརྗོད་པ་དེ་སྐྱོན་རེད་ད་སྒྲུབ་ངག་ལ་དམ་བཅའ་ཧ་གོ་གི་རེད། སྒྲ་མི་རྟག་པར་སྒྲུབ་པའི་སྒྲུབ་ངག་གི་དམ་བཅའ་སྒྲ་མི་རྟག་པར་བརྗོད་བྱུང་ན་སྒྲུབ་ངག་ཡང་དག་ཆགས་མ་རེད་སྒྲ་སྐྱོན་རེད།

མ་རེད་དམ་བཅའ་བརྗོད་པ་དེ་རེད་འདུག། དང་འདོད་ཨ་རེད། ཨོ་ཡ། ད་དེ་སྒྲུབ་ངག་ཡང་དག་མ་ཡིན་པར་ཐལ་འདོད། འོ་ན་སྒྲུབ་ངག་ཡང་དག་མ་ཡིན་ཏེ། སྒྲུབ་ངག་ཡང་དག་མ་ཡིན་པར་ཐལ། ཁྱད་ཆོས་བཞི་ལྡན་མ་ཡིན་པའི་ཕྱིར། མ་ཡིན་པར་ཐལ། ཨ་ནི་ངོ་བོའི་ཁྱད་པར་སྒྲ་བློ་དོན་གསུམ་གྱི་སྐྱོན་དང་བྲལ་བ་མ་ཡིན་པའི་ཕྱིར། མ་ཡིན་པར་ཐལ། སྒྲ་སྐྱོན་དང་བྲལ་བ་མ་ཡིན་པའི་ཕྱིར། མ་ཡིན་པར་ཐལ། སྒྲ་ཡི་སྐྱོན་དང་བཅས་པའི་ཕྱིར། ལབ་པ། ད་དང་སོང་ར།

སྒྲུབ་ངག་ལ་བསམ་བློ་བཏང་ན། སྒྲུབ་ངག་བཀོད་པའི་དགོས་པ་དེ་ལ་གཉིས་ཡོད་པ་དང། སྒྲུབ་ཕྱོགས་ནས་ཚུལ་གསུམ་གཅིག་ཅར་དྲན་པའི་དྲན་ཤེས་བསྐྱེད་ཡག་གི་ཆེད་དང། རྟགས་ཡང་དག་བཀོད་པའི་ལམ་སྦྱོང་དུ་སྒྲུབ་ངག་བཀོད་དགོས་པ་དང། རྗེས་དཔག་བསྐྱེད་པའི་ལམ་སྦྱོང་དུ། ང་ཚོ་མེད་དུ་ང་ཚོ་མོ་ཊ་ཆེན་པོ་གཅིག་འགྲོ་གི་ཡོད་ན་ཨ་ལས་དང་པོ་ལམ་ཁ་དེ་བཟོ་དགོས་རེད་བ་ད་དེ། འགྲོ་ས་ཏག་ཏག་དེ་བཟོ་དགོས་རེད་ད་ག་གནང་གི་རེད། དང་པོ་ཐལ་འགྱུར་གི་ལམ་ཁ་ཆུང་ཆུང་གཅིག་བཏོད་ས་རེད། དེ་ནས་སྒྲུབ་ངག་གི་ལམ་ཁ་ཆེན་པོ་བཏོད་ཚེ་གོ་ད་ལམ་ཆེན་དེ་འགྲོ་ཆོག་ཆོག་རེད་རྗེས་དཔག་གོ་རང་བཟོ་བ་ལམ་སྦྱོང་དུ་བཀོད་དགོས་རེད་ཨ་ལས་དེ་བསམ་བློ་ཡིན་ད། དང་པོ་མཐའ་གཅིག་ཏུ་འཛིན་པའི་འཛིན་པ་སྐྱེ་བ་ལས་སྒྲ་རྟག་པ་དེ་ལྡོག་ཡག་གི་ཆེད་དུ་ཐལ་འགྱུར་བཀོད། ཐལ་འགྱུར་བཀོད་པ་ལ་བརྟེན་ཨོ་ད་སྒྲ་རྟག་པ་ཡིན་ནམ་མིན་ནམ་ཕལ་ཆེར་ཡིན་ལས་ཆེ་སྙམ་པའི་ཐེ་ཚོམ་གཅིག་སྐྱེ་གི་རེད་དོན་མི་འགྱུར་གྱི་ཐེ་ཚོམ་དེ་ལྡོག་ཡག་གི་ཆེད་དུ་སྒྲུབ་ངག་བཀོད་རེད། དགག་ཕྱོགས་ཀྱི་དགོས་པ་དེ་ལ་དོན་མི་འགྱུར་གྱི་ཐེ་ཚོམ་ལྡོག་པ་དང། སྒྲུབ་ཕྱོགས་ནས་སྒྲ་མི་རྟག་པར་སྒྲུབ་པའི་ཚུལ་གསུམ་གཅིག་ཅར་དྲན་པའི་དྲན་ཤེས་བསྐྱེད་ཡག་གི་ཆེད་དུ་རེད་ལ། ཟ། ཟོས་སོང་བ། ཚུལ་གསུམ་གཅིག་ཅར་དྲན་པའི་དྲན་ཤེས་ཧ་གོ་གི་འདུག་རེད། ཕྱོགས་ཆོས་རྗེས་ཁྱབ་ལྡོག་ཁྱབ་གསུམ་པོ་དེ་དུས་གཅིག་ཏུ་གང་ཟག་གོ་རང་དྲན་པའི་ཡུལ་དུ་སླེབས་དགོས་འོ་ན།

ད་ཡང་དེ། སྣང་བའི་དག་སྒྲའི་ནང་ནང་ལ་འདུག་རོ། ཨཱ་ནི། དེ་ལྟར་གདའ་ན་དེ། དེའི་སྐད་ཆ་ཉིད་སྐད་ཅིག་མཉམ་པོ་ལས་དེ་བ་དག། ཨཱ་ནི། འགལ་རྟགས་སུ་འགྱུར་བ་དོགས་པ་ཤས་ཆེ་བ་དེ་ལ་ཆོས་མི་མཐུན་སྦྱོར་སྒྲུབ་ངག་དང། ཨཱ་ནི་མ་ངེས་པའི། ཨཱ་ལས། འགལ་རྟགས་འགྱུར་བ་ཤས་ཆེ་བ་དེ་ལ་ཆོས་མཐུན་སྦྱོར་སྒྲུབ་ངག་དང་མ་ངེས་པའི་སྐད་ཆ་འགྱུར་བ་དོགས་པ་ཤས་ཆེ་བ་དེ་ལ་ཁྱོད་མི་མཐུན་ཕྱོགས་སྒྲུང་ང། རྒོལ་བ་ཤིན་ཏུ་རྨོངས་པོ་ལ། ག་ས་རྒོལ་བ་ཤིན་ཏུ་རྟུལ་པོ་དེ་ལ། གཉིས་ཀ་བརྗོད་པར་རིགས་སོ་དེ་ལ་ད།

བུམ་པ་བྱས་པ་མ་ཟད་སྒྲ་ཡང་བྱས་སོ། དེ་ཡག་པོ་འདུག་ད། བུམ་པ་ཞེས། བུམ་པ་མི་རྟག་པ་ཡིན་པ་མ་ཟད་སྒྲ་ཡང་བྱས་སོ་ཟེར་ལབ་ཀྱི་མ་རེད་བ། ལབ་ཀྱི་མ་རེད་བ། ད་ག་རང་རེད། རེད་བ། བྱས་ན་མི་རྟག་པས་ཁྱབ་དཔེར་ན་བུམ་པ་བཞིན་སྒྲ་ཡང་བྱས་སོ་ཟེར་དེ་ཡིན་ན་ཡང་དག་དེ་ལ་རྩི་དགོས་རེད།

བཞེད་དོ། ད་གསུམ་པ་མ་དམིགས་པའི་སྒྲུབ་ངག་ལ་གཉིས་ལས། དང་པོ་ནི། ཤིང་མེད་ན་ཤུག་པ་མེད་པས་ཁྱབ་ཟེར། དཔེར་ན། རི་མེད་པའི་ཐང་བཞིན་ག་ཟེར་ཤིང་མེད་པའི་ཐང་བཞིན་ཟེར། དཔེར་ན། ཤིང་མེད་པའི་ཐང་བཞིན། ཤིང་མ་དམིགས་པའི་བྲག་ངོས་ན་ཡང་ཤིང་མེད་དོ་ཟེར་ལབ་དུས་ག་རེ་རེད། ཆོས་མཐུན་སྦྱོར་སྒྲུབ་ངག་ཡང་དག་རེད། ད་ང་ཚོའི་ཡ་གི་མ་དམིགས་པའི་རྟགས་ནང་ལོགས་ནས་ཁྱབ་བྱེད་མ་དམིགས་པའི་རྟགས་ཤིག་ཡོད་ར་སྣང་རུང་གི་ཁྱབ་བྱེད་མ་དམིགས་པའི་རྟགས་ཤིག་ཡོད་པ་དེའི་ཆོས་མཐུན་སྦྱོར་གྱི་སྒྲུབ་ངག་དེ་ཁྱེད། ཞེས་པ་དང། གཉིས་པ་ནི་ཤུག་པ་ཡོད་ན་ཤིང་ཡོད་པས་ཁྱབ། དཔེར་ན་ནགས་ཚལ་བཞིན་ཤིང་མ་དམིགས་པའི་བྲག་ངོས་ན་ཤིང་མེད་དོ་ཞེས་པ་ལྟ་བུ་ཟེར་ད་དེ་ག་རེ་རེད། ཁྱོད་མི་འདོད་ཁྱོད་ཀྱི་གྲོ་ང་རེད་རེད་བ། བ་ཡ། འགྲིག་གི་འདུག་ད། སྤྱིར་སྒྲུབ་ངག་ཡང་དག་ལ་ཚུལ་གསུམ་དཔེ་དང་བཅས་པ་ལྷག་ཆད་མེད་པར་སྟོན་པ་ཞིག་དགོས་ཏེ་ཟེར་རེད་ད། སྤྱིར་བཏང་སྒྲུབ་ངག་ཡང་དག་ཡིན་པ་ཡིན་ན་ཚུལ་གསུམ་དཔེ་དང་བཅས་པ། ལྷག་པའི་སྐྱོན་མ་ཡིན་པ་ཚུལ་གསུམ་ཚང་བར་བརྗོད་པ་མ་ཡིན་པ། ཆད་པའི་སྐྱོན་མ་ཡིན་པ། ཕྱོགས་ཆོས་དང་རྗེས་ཁྱབ་ལ་སོགས་པའི་ཚུལ་གསུམ་པོ་གང་ཡང་རུང་བ་མ་ཚང་བ་ཡིན་ན་ཆད་སྐྱོན་ཆགས་རོ། འོ་དེ་སྟོན་པ་ཞིག་དགོས་ཏེ་ཟེར་སྟོན་པ་ཟེར་ན་བསྟན་པར་བྱའོ་བརྗོད་དགོས་པ་རེད་ཟེར་རོ། སྟོན་པ་ཞིག་དགོས་ཏེ། མཚོན་ཙམ་བརྗོད་ན་ཟེར་དཔེར་མཚོན་ཙམ་བརྗོད་པ་ཡིན་ན། སྒྲ་ཆོས་ཅན་མི་རྟག་སྟེ་བྱས་པ་ཡིན་པའི་ཕྱིར་ཞེས་བཀོད་པ་ཡིན་ན།

མཚོན་ཙམ་བརྗོད་པ་ཡིན་ན་སྒྲ་ཆོས་ཅན་མི་རྟག་སྟེ་བྱས་པ་ཡིན་པའི་ཕྱིར་ཞེས་བཀོད་ན་བྱས་ན་མི་རྟག་པས་ཁྱབ་དཔེར་ན་བུམ་པ་བཞིན་སྒྲ་ཡང་བྱས་སོ་ཞེས་པའི་ངག་འདི། བྱས་ན་མི་རྟག་པས་ཁྱབ་ཅེས་པས། རྗེས་ཁྱབ་དངོས་སུ་བརྗོད་ནས་ལྡོག་ཁྱབ་ཤུགས་ལ་འཕེན་ཅིང། སྒྲ་ཡང་བྱས་ཞེས་པས་ཆོས་ཅན་དང་འབྲེལ་བའི་ཕྱོགས་ཆོས་དངོས་སུ་བརྗོད། དཔེར་ན་བུམ་པ་བཞིན་ཞེས་པས་མཐུན་དཔེ་དངོས་སུ་བརྗོད་པ་ལྟ་བུ་ཡིན་པའི་ཕྱིར་ཟེར་ད། དེ་ཚོ་ཚང་མ་གོ་དགོས་རེད་བྱེད་དོ། ཨ་ནི།

འདི་ཡིན་པ་གང་དག་ཤེས་ན་མ་དག་པའི་སྐྱབས་དཔེ་ན་བུམ་པ་བཞིན་ཟེར་ཡ་དེ་དག་རྗེས་སུ་འགྲོ་ལྡོག་གི་ཁྱབ་པ་རྫོགས་པར་བརྗོད་པ་མ་རེད་ཟེར་ལབ་རོ། ཁྱབ་པ་བརྗོད་པ་མ་རེད་ཟེར་ལ་ཡང་ཅིག་གིས་ལ་ནི་མ་རེད་ཟེར་ལ། ཨ་ནི་ཁྱབ་པ་བརྗོད་ཀྱང་ཁྱབ་པ་རྫོགས་པར་བརྗོད་པ་མ་རེད་ཟེར་ལ། ཁྱབ་པ་བརྗོད་ཀྱང་རྫོགས་པར་བརྗོད་པ་མ་རེད་ཟེར་ལ། དེ་ཡིན་ན་ད་ཏིགས་སུ་མ་འབྲེལ་བར་གང་ནས་ཁ་ཚང་ང་ཚོ་འབྲེལ་བར་འགྲོ་ཟེར་ལ། རྗེས་སུ་འགྲོ་ལྡོག་གི་ཁྱབ་པ་ནི་རྟགས་ཀྱི་མཚན་གཞི་བྱས་པ་ལྟ་བུའི་རྗེས་ལྡོག་ནི་དེ་ཉིད་མཐུན་ཕྱོགས་ཁོ་ན་ལ་ཡོད་པ་དང་མི་མཐུན་ཕྱོགས་ལ་མེད་པའོ། དེ་ཡང་སྔར་རྗེས་ཁྱབ་ངེས་པ་ལ་ཚད་མ་གསུམ་སྔོན་དུ་འགྲོ་དགོས་པའི་ཐ་མའོ་ཟེར་ལས་སོ།

མང་པོ་བྱེད་ར་ཡོད་མ་རེད་ད་བེ་བ། འོ་བྲེལ་བ་མི་ད་ག་ར་ཡོད་རེད་ཨེ་བྱེད་དུས་ནམ་རེ་ད་ད་ཡོད་རེད་དེ་བྱེད་པ་ཅིག་ཀྱང་རོ་ཨ་བྱེད་པ་ཅིག་ཀྱང་ཡོད་རེད། དེ་བྱེད་དུས་ད་གར་ཆགས་སོང་ཟེར་ན་ཨ་ནི་དཔེར་ན་དཔེ་མཐོང་ཚབ་རྒྱོབ་པ་ཡིན་ན་ཚ་ལ་བ་ར་སྒྲ་ཆོས་ཅན་མི་རྟག་སྟེ་བྱས་པ་ཡིན་པའི་ཕྱིར་ཚ་ལ། དེ་འདྲ་བའི་རྟགས་སྦྱོར་ཡང་དག་དེའི་ཁྱབ་པ་དེ་ཨ་ནི་ཆོས་མཐུན་སྦྱོར་བའི་སྒྲུབ་ངག་ཡང་དག་བརྗོད་ཚུལ་དཔེ་མཐོང་ཚབ་རྒྱོབ་པ་ཡིན་ན

ཞེས་པ་ལྟ་བུའོ། སྟེ། ཆོས་མི་མཐུན་པ་ཡོད་དུ་འོང་ཧ་གོ་སོང་ཨ། མ་ཡ། འོན་ཀྱང་བྱས་ན་མི་རྟག་པས་ཁྱབ་པ་དང་རྟག་ན་མ་བྱས་པས་ཁྱབ་པ་གཉིས་ནི་སྦྱོར་བ་དེ་ཡི་རྗེས་ཁྱབ་དང་ལྡོག་ཁྱབ་མ་ཡིན་ཞེས། བྱས་པ་ནི་དེའི་རྗེས་ཁྱབ་དང་ལྡོག་ཁྱབ་ཡིན་ཞིང་ཕྱོགས་ཆོས་ཀྱང་ཡིན་ཏེ། དེ་ཡི་ཚུལ་གསུམ་ཡིན་པའི་ཕྱིར། ཏག་ཏག་ར་བ། རྟགས། དེའི་དོགས་པ་ག་འདྲ་ཡོང་འདུག། རྗེས་ཁྱབ་དངོས་སུ་བརྗོད་ནས་རྗེས་ཁྱབ། ལྡོག་ཁྱབ་ཤུགས་ལ་བརྗོད་པ་རེད་ལ་ན།

དེ་སྐྱོན་ཆ་ག་རེ་ལ་འདོད་ཟེར་ན། ཁྱབ་པ་གཉིས་ཟེར་ལ་དེ་རྗེས་ཁྱབ་དང་ལྡོག་ཁྱབ་གཉིས་ཚད་མ་གཅིག་གི་དངོས་ཤུགས་ཀྱི་རྟོགས་བྱ་རྟོགས་བྱེད་གཉིས་ཟེར་དུས་རྟོག་པ་ཚད་མ་དེ་ལ། རྟག་ན་མ་བྱས་པས་ཁྱབ་པ་དང་བྱས་ན་མི་རྟག་པའི་ཁྱབ་པ་ཚད་མ་གཅིག་གི་དངོས་ཤུགས་ཀྱི་རྟོགས་བྱ་རྟོགས་བྱེད་མ་ར་བ། འོ་ང་བསམ་བློ་གཏོང་དགོས་རེད། རིགས་པའི་བསམ་བློ་དགོས་ན། དཔྱད་སྟངས་ཐང་ལམ་གསར་བརྗེའི་ཁོ་རང་གི་བརྡ་སྦྱར་སྟངས་གཅིག་གིས་གནད་འགག་གཅིག། བརྡ་སྦྱར་སྟངས་དེ་ལ་ཁྱབ་པ་གཉིས་ལ་རྗེས་ཁྱབ་ལྡོག་ཁྱབ་ཟེར་ནས་ཐ་སྙད་གསར་བ་གཉིས་རྒྱག་གི་མ་རེད་གོ།

བྱས་པ་ཉིད་དེའི་རྗེས་ཁྱབ་དང་ལྡོག་ཁྱབ་རེད་ལབ་དགོས། རྒྱུ་མཚན་ག་ར་རེད་ཟེར་ན་དེ་སྔ་ན་བ་མང་པོ་ཅིག་གིས། རྟག་ན་མ་བྱས་པས་ཁྱབ་པ་ལྡོག་ཁྱབ་བྱས་ན་མི་རྟག་པས་ཁྱབ་པ་རྗེས་ཁྱབ། བཞག་ཡོད་ད། བཞག་ཡོད་འདི་དེ་ནས་འབྲེལ་བ་མིའི་ནང་ལོགས་ལ་ཨ་ནི་ག་རེ་ཡོད་རེད་ཟེར་ན། ཧོ། ད། ཨ་ནི་ཚུལ་གསུམ་ངོ་བོ་གཅིག་དང་ཐ་དད་གང་ཡིན་དཔྱད་པ་ཟེར་ན་ཡོང་དགོས་ཡ་དེ་རེད། ཚུལ་གསུམ་ངོ་བོ་གཅིག་དང་ཐ་དད་གང་ཡིན་དཔྱད་པ་ཟེར་ལ་ལྟོས་ན་ཚུལ་གསུམ་པོ་དེ་རྟགས་གཅིག་རེད་འདོད་བས།

རྗེས་ཁྱབ་རེད་ལ། གཅིག་དངོས་སུ་རྟོགས་ན་ཅིག་ཤོས་ཤུགས་ལ་རྟོགས་པའི་ཁྱབ་པ་དེ་གོ་དགོས་ཡོད་རེད། ད་དངོས་གནས་བྱས་ན་གར་སྐྱེ་གནས་ཟེར་ན། ཁོ་གཉིས་དངོས་ཤུགས་ཀྱི་རྟོགས་བྱ་རྟོགས་བྱེད་རེད་ལ་རྗེས་ཁྱབ་དང་ལྡོག་ཁྱབ་རེད་ལབ་ཙང་རེད་བ། དོན་ཞེས་གོ་བ་གཅིག་ཁྱོད་ལ་དྲན་པ་ཡང་དག་སྐྱེ་བ་ཁྱོད་དེ་རྒྱག་རྒྱུ་ར། དེ་རྒྱག་དུས་དེ་རང་ལོག་གི་དག་ར་དང་རྟག་ན་མ་བྱས་པས་ཁྱབ་པ་རྟོགས་ན་བྱས་ན་མི་རྟག་པའི་ཁྱབ་པ་ཤུགས་ལ་རྟོགས་དགོས་པ་ཐག་ལ་དེ་རེད། དགོས་ཏེ་ཁྱོད་རྟག་ན་མ་བྱས་པས་ཁྱབ་པ་ཇེ་ཁྱབ། ག་ཚད་ལྡོག་ཁྱབ་བྱས་ན་མི་རྟག་པའི་ཁྱབ་པ་རྗེས་ཁྱབ་རྒྱག་ནས། དེ་གཉིས་དངོས་ཤུགས་རྟོགས་བྱ་རྟོགས་བྱེད་ཀྱི་ཁས་ལེན་པར་རྒྱུན་མི་འཆད། འདོད་ན་ཚེ་ལ་ལྟོས། ཐོག་ཁ་ལ་རྟགས་ཡོད་པར་འཇལ་བའི་ཚད་མས་གྱོང་ཁ་ལ་གྲོང་ཡོད་པར་འཇལ་བར་ཐལ་ལོ། དེ་རེད་ད། ཏག་ཏག་ལས་དེ་ཡོར་བདག་དེས། འདྲི་བ་གྱིས། ཡ། ད་ང་ཚོ་འཕྲོས་དོན་དེ་ལ་འགྲོ་གི་འདུག་རོ། ད་འཕྲོས་དོན་ལ་བེད་སྤྱད་མི་ཚེ་ཞེ་ར་ཡོད་མ་ར་བ། དེ་མ་བྱེད་འགྲོ་ཡ། ཨ། གཞི་མ་གྲུབ་ཤི་དོན་མེད། འོང་དེ། ད། ལྡན་ད་འོ་ན་འཕྲོས་དོན་ཅན་ལ་ཟེར་ལ་རོ། འོ་ན་གཞི་མ་གྲུབ་པ་ཆོས་ཅན་དུ་བཟུང་བའི་རྟགས་ཡང་དག་ཡོད་དམ་མེད། སུ་ཚར་ཆོད་འགྲོ་མ་རེད། ཡོད་ན་དེ་ཡི་ཕྱོགས་ཆོས་ཇི་ལྟར་འགྲུབ་མེད་ན་ནི་རི་བོང་རྭ་ཆོས་ཅན། བདག་མེད་ཡིན་ཏེ་ཡོད་མེད་གང་རུང་ཡིན་པས་ཞེས་བྱེད་པ་དེ་རྟགས་སྦྱོར་ཡང་དག་ཇི་ལྟར་ཡིན་ཞེ་ན་འདི་ལ་བཞེད་པ་མི་མཐུན་པ་ཡོད་ཀྱང་རྒྱལ་ཚབ་རིན་པོ་ཆེ་ནས་སྒྲུབ་རྟགས་ལ་གཞི་མ་གྲུབ་པ་རྩོད་གཞིར་བཟུང་བའི་རྟགས་ཡང་དག་མེད་ཀྱང།

མ་ཡིན་པའི་རྒྱུ་མཚན་ཞིག་གོ། ད་ནི་རི་བོང་རྭ་ཡི་དོན་སྤྱི་དེ་འདི་ཡི་ཤེས་འདོད་ཆོས་ཅན་སྐྱོན་མེད་རྩ་བ་ཉིད་གླེང་གི་མ་རེད། ཤེས་འདོད་ཆོས་ཅན་སྐྱོན་མེད་འགྲོ་བ་ལ་སྔ་རྒོལ་དང་ཕྱི་རྒོལ་གྱི་སྔ་རྒོལ་གྱི་དཔག་འདོད་དང་ཕྱི་རྒོལ་གྱི་ཤེས་འདོད་ལ་ལྟོས་དགོས་ར་བ། ཕྱི་རྒོལ་དེས་དོན་སྤྱི་དང་རི་བོང་རྭ་གཉིས་གཅིག་ཏུ་རྟོགས་ཡོད་མ་རེད་བ། ཡོད་མ་རེད་བ། བྱས་ཙང། རི་བོང་རྭ་ཡི་དོན་སྤྱི་དེ་ཤེས་འདོད་ཆོས་ཅན་སྐྱོན་མེད་འགྲོ་དོན་རྩ་བ་ཉིད་ནས་ཡོད་མ་རེད། འགྲོ་གི་རེད་ཟེར་ནས་ད་རི་བོང་རྭའི་དོན་སྤྱི་དེ་ཁེལ་ཡོང་གི་རེད། འདྲ་གི་མ་རེད། ད་རང་བོད་ཀྱི་དོན་སྤྱི་དེ་དེ་གང་ཟག་གི་བདག་དང་གང་ཟག་བདག་གི་དོན་སྤྱི་གཉིས་པོ་དེ་དབྱེར་མེད་གཅིག་ཏུ་འཕྲོ་འདུ་ཡོད་ད་ལྟའི་བསྒྲུབ་བྱ་གཅིག་གོ་དེ། གཅིག་གོ། ཨའོ་ད་ར། དེ་གཅིག་རེད། ཡང་ཁྱོད་དོན་སྤྱི་རྒྱག་ས་གཅིག་ཡོད་རེད། བ་སྤྱི་རྟག་དངོས་ཆོས་ཅན། དེ། ད་ཧ་རང་རེད་ད་དེ། བ་སྤྱི་རྟག་དངོས་ཆོས་ཅན་ཨ་ཁོ་སོས། བ་ལང་གི་སྤྱི་ཟེར་ལབ་རེད་ད་བ་ལང་གི་སྤྱི་ཟེར་ལབ་དེ་བ་ལང་ཉིད་ཅེས་ལབ་དེ་ཡོར་གོ། རྟག་པའི་དངོས་པོ་ཆོས་ཅན་ལབ་རེད་ཁོས་ཕྱི་རོལ་པས། རེད་བ། རང་གི་གསལ་བ་དུ་མ་ལ་དོན་དམ་པར་འཕྲོ་འདུ་མ་འདྲེས་ཏེ་ཆ་བཅས་ཀྱི་དངོས་པོ་མ་ཡིན་པའི་ཕྱིར་རང་ལུགས་ཀྱི་རྟགས་བཀོད་རེད་ཁོ་ར། དེའི་དོན་སྤྱི་ཏག་ཏག་འགྲོ་རེད་རྒྱུ་མཚན་ག་རེ་རེད།

སྒྲུབ་རྟགས་ཅིག་ཡོད་རེད། དེ་ཨུ་ཚུགས་རྒྱག་དེ་ཡང་མ་གཏོགས་གྲངས་ཅན་ཡོང་མི་འདུག་ཨ། ག་རེ་བྱས་ནས་དོན་སྤྱི་མ་སླེབས་པ་རེད་ཟེར་སྒྲུབ་རྟགས་ལ་དཔེར་ན་སྒྲ་ཆོས་ཅན་མི་རྟག་སྟེ་བྱས་པ་ཡིན་པའི་ཕྱིར་ཟེར་ན་སྨྲས་པའི་ཆོས་ཅན་དང་ཞེན་པའི་ཆོས་ཅན་སོ་སོ་ནས་ཡོད་མ་རེད་ལབ་རེད་བ་དང། ཟ་ཁང་ནང་གཅིག་ཉིད་རེད་ལབ་རེད་བ་རྒྱུ་མཚན་ག་རེ་རེད། དེའི་གོ་བ་ཡང་དག་དེ་སྒྲ་དང་སྒྲ་ཡི་དོན་སྤྱི་གཉིས་པོ་དེ་སོ་སོ་ནས་ཕྱེ་སྟེ། སྒྲ་མི་རྟག་པ་ཡིན་པའི་ཤེས་འདོད་ཡོད་རེད་མ་གཏོགས་དོན་སྤྱི་མི་རྟག་པ་ཡིན་པའི་ཤེས་འདོད་ཡོད་མ་རེད་བ། དཔེ་ད་ག་ནང་བཞིན་རེད་དེ། རི་བོང་རྭ་ཆོས་ཅན་གང་ཟག་གི་བདག་ཏུ་མེད་དེ་ཡོད་མེད་གང་རུང་ཡིན་པའི་ཕྱིར་ཟེར་དུས། རི་བོང་རྭ་ཁོ་རང་གང་ཟག་བདག་ཏུ་ཡོད་མེད་ལ་ཤེས་འདོད་ཀྱང་འདོད་ཅིག་རེད་ཡང་ཀྱང་ཁ་སང་སུ་རེད་འདི་འདྲ་ཅིག་ལབ་སོང། རི་བོང་རྭ་ཆོས་ཅན་གང་ཟག་གི་བདག་ཏུ་མེད་དེ་ཡོད་མེད་གང་རུང་ཡིན་པའི་ཕྱིར་རྟགས་ཡང་དག་མ་རེད་ཟེར། ད་མ་ཡིན་པ་དེ་དྲི་བ་གྱིས། ཨ་ནི་ག་རེ་བྱས་ནས་ཟེར་ཕྱོགས་ཆོས་གྲུབ་ན་བསྒྲུབ་བྱ་གྲུབ་པས་ཁྱབ་ཟེར། རི་བོང་རྭ་ཡོད་མེད་གང་རུང་རྟོགས་སོང་ན་རི་བོང་རྭ་མེད་པ་རྟོགས་དགོས། རི་བོང་རྭ་མེད་པ་རྟོགས་ན་རི་བོང་རྭ་བདག་མེད་རྟོགས་དགོས་ཀྱི་རེད་དང་སྐད་ཆ་ཅིག་ཡོད་རེད་བ།